དེ་ནི་དབང་ཤུགས་ཅན་གྱི་ཏང་ནང་ཁུལ་གྱི་རྒན་པ་ཚོ་བཅར་རྒྱུ་མེད་པའི་བེ་ཏའི་ཧོ་གི་ལྷན་ཚོགས་དེ་ཡིན་ཞེས་འདས་པའི་ལོ་བཞི་བཅུ་ལྷག་གི་རིང་རྒྱ་ནག་གི་ཆབ་སྲིད་ལ་ལྟ་རྟོག་མཛད་མཁན་དམའ་ཤོས་ཚོ་མི་ཞིག་གིས་ཞེས་པ་ལུང་འདྲེན་གདབ། ཨོ་སི་ཀྲི་ལི་ཡ་གི་གནས་བཞུགས་བོད་རྒྱ་གཉིས་ཀྱི་གནས་ཚུལ་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས།

རྒྱ་ནག་གི་ཆུ་ལོག་གི་གནས་ཚུལ་སྐོར་ལ་རྒྱ་ནག་གཞུང་གི་གདོང་བཟོ་ཆེས་ཆེན་པོ་ངོ་འཕེན་གནང་འདུག་སྐབས་བབ་སྐོར་གང་ཡང་གླེང་མི་ཆོག་པ་དང་མ་ཟད་འདྲ་པར་རྩ་ནས་རྒྱག་མི་ཆོག་པ་བཟོ་བ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཚེས་བཅུ་ཉིན་ལ་དྭགས་ནང་མཛད་འཕྲིན་སྤེལ་བཞིན་པ་དང་བསྟུན་རྒྱ་ནག་མི་མང་ལ་གདུང་སེམས་མཉམ་བསྐྱེད་མཚོན་ཆེད་དུ་གནས་དེའི་ཁུལ་དུ་ཞལ་འདེབས་ཤིག་ཕུལ་ཐུབ་པའི་རེ་བ་ཡོད་ཅེས་དང

བོད་ཀྱི་ཟློས་གར་ཚོགས་པ་དབུ་བརྙེས་ཏེ་མི་ལོ་དྲུག་ཅུ་རེ་བཞི་འཁོར་བའི་དུས་ཆེན་དང་བསྟུན་བོད་ཀྱི་ཟློས་གར་ཚོགས་པའི་རྒྱ་ལུ་རུ་ཁག་དང་རྔོན་པ་རུ་ཁག་གཉིས་དབར་བོད་ཀྱི་ཐུན་མོང་མ་ཡིན་པའི་རྐང་བྲོ་གླུ་གཞས་འགྲན་བསྡུར་གནང་སྟེ་སླར་ཡང་རྔོན་པ་རུ་ཁག་ལ་རྒྱལ་ཁ་ཐོབ་སོང། དེ་ཡང་རྔོན་པ་རུ་ཁག་ལྟ་བུར་མཚོན་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་དང་ཉིས་སྟོང་ཉི་ཤུ་རྩ་གཉིས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་གསུམ་བཅས་ལོ་གསུམ་བསྟུད་མར་དབྱར་སྐྱིད་རྐང་བྲོ་གླུ་གཞས་འགྲན་བསྡུར་གྱི་རྒྱལ་ཁ་ཐོབ་ཡོད་པ་དང་རུ་ཁག་དེ་ཉིད་ཀྱི་རུ་དཔོན་བསྟན་འཛིན་ཉི་མ་ལགས་ཀྱིས་ལོ་བསྟུད་མར་རྔོན་པ་རུ་ཁག་ལ་རྒྱལ་ཁ་ཐོབ་པས་སེམས་ལ་དགའ་ཚོར་དང་ཆབས་ཅིག་རུ་ཁག་གཉིས་ཀྱིས་འདས་པའི་ཟླ་བ་གཅིག་ལྷག་རིང་འཁྲབ་སྟོན་དང་འབྲེལ་བའི་སྦྱོང་བརྡར་ཧུར་ཐག་བྱས་ཡོད་པར་འགྲེལ་བརྗོད་གནང་བྱུང། སོ་སོའི་སྡིངས་ཆ་ཟླ་བ་གཅིག་རྗེས་ལ་སྡིངས་ཆ་སྟོན་དུས་སྐབས་སུ། མི་མང་སྟོན་དུས་སྐབས་སུ་ང་རང་ཚོ་དང་བློ་སེམས་གཅིག་ཏུ་སྒྲིལ་ཅིག་དང་ག་ནས་ནས་སྟོན་ཞོར། འདིས་ང་རང་ཚོ་གའི་མ་ངག་ལེགས་བོར་འདུག་ཕལ་ཆེར་དེ་ཡང་དེ་དུས་ག་རེ་བྱས་ནའང་བྱེད་སྲིད་ཀྱི་རེད། ཁྲོ་བས་དང་ག་རེ་ཡོད་ནའང་ཡོད་སྲིད་ཀྱི་རེད་ཡིན་ནའང་ངས་ད་ལྟ་འདི་ན་མཐོང་དང་གཉིས་ཀས་དཀའ་ལས་དཔེ་ཡག་པོ་བརྒྱབ་སོང། ཨ་འདི་ལ་བབས་ཡང། ང་རང་ཚོ་སུ་དཔང་གིས་ཡང་འདི་ལོ་བོད་ཁ་རི་སྤྲད་མེད་འགོ་ཚུགས་པ་མ་ར། ཡང་སྔར་དང་མི་འདྲ་བར་འདི་ལོའི་དབྱར་སྐྱིད་རྐང་བྲོ་གླུ་གཞས་འགྲན་བསྡུར་ཁྲོད་རུ་ཁག་གཉིས་དབར་འབྲས་དཀར་དང་དགོད་བྲོའི་གཏམ་གླེང་འགྲན་བསྡུར་གནང་ཡོད་པ་འདི་ནི་དམིགས་བསལ་ཅན་ཞིག་ཡིན་པ་དགོད་བྲོའི་གཏམ་གླེང་འཁྲབ་གཞུང་རྩོམ་པ་པོ་དང་འཁྲབ་ཁྲིད་པ་བསོད་ནམས་ཚེ་བརྟན་ལགས་ཀྱིས་ངོ་སྤྲོད་གནང་ཞིང། དགོད་བྲོའི་གཏམ་གླེང་འགྲན་བསྡུར་དེ་སྤྱི་ཚོགས་ཀྱི་སློབ་གསོ་དང་བོད་ཀྱི་རིག་གཞུང་ལ་ལེགས་སྐྱེས་བཅས་བརྗོད་གཞི་གཉིས་ཀྱི་ཐོག་འཁྲབ་སྟོན་གནང་ཡོད་པར་འགྲེལ་བརྗོད་གནང་བྱུང། ད་དེ་འདྲ་སོང་ཙང་ངས་བརྗོད་གཞི་གཉིས་ཀྱི་ཐོག་ལ་ཡང་ནི། རྔོན་པ་རུ་ཁག་དང་རྒྱ་ལུ་རུ་ཁག་གཉིས་ལ་ཅིག་བྲིས་པ་རེད་ད་གཅིག་དེ་ངས་ག་རེའི་སྒང་ལ་བྲིས་པ་རེད་ལབ་ཡིན་ན། ཁྱིམ་ཚང་གི་སློབ་གསོ་དེ་གལ་ཆེན་པོ་ཡིན་མེད་ད་ལྟའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡིན་ན། ཁྱིམ་ཚང་གི་ནང་ལོགས་ལ་ཡང་ནི་བྱིས་པ་གསོ་སྐྱོང་བྱེད་པའི་བརྒྱུད་རིམ་གྱི་ཁྲོད་ནས་ཕ་མས་འཐུས་ཤོར་མང་པོ་བྱེད་འགྲོ་ཡ། ད་དེ་འདྲས་ཀྱི་ཁོར་ཡུག་ནི་སྣང་བརྙན་མང་པོ་ཅིག་དེ་ན་བསླེབས་བསྡད་ཡོད་རེད་ད་དེ་ངས་ཞུ་མ་གོ་བ་བྱས་ན་བུ་ཚོ་བྱས་ལ་ཉན་པ་སྟོན་ན་འགུར་བ་འདི་རེད་གཉིས་པ་དེ་གཅིག་གི་ནང་ལོགས་ལ་ཡང་བོད་ཀྱི་ནི་ཟློས་གར་སྒྱུ་རྩལ་གྱི་ནི་རིན་ཐང་དེ་ད་ལྟའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡིན་ན་བོད་ཀྱི་ཟློས་གར་སྒྱུ་རྩལ་དེ་ལོ་རྒྱུས་ཀྱི་ཡུན་རིང་ཞེ་པོ་ཅིག་ཡིན་པ་འགྲོ་བ་མི་སྲིད་པ་ཆགས་ནས་ནི་སྒྱུ་རྩལ་དང་སྒྱུ་རྩལ་ཟེར་ཡག་དེ་བྱུང་བ་ཡིན་ཤེས་དགོས་དུས་ཙམ་པ་ནི་སྒྱུ་རྩལ་གྱི་རིམ་པ་འདི་ནི་གལ་ཆེའི་རང་བཞིན་གྱི་ཐོག་ལ་ཡང་དུས་ཡུན་གཅིག་རེད། བོད་ཀྱི་ཟློས་གར་ཚོགས་པའི་ཚོགས་ཁང་དུ་དབུ་འཛུགས་གནང་བའི་དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་དམིགས་བསལ་སྐུ་མགྲོན་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་སྐུ་ཞབས་ཨ་ཇིད་ནེ་ཧེ་རི་ཡ་ལགས་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་གི་འགན་འཛིན་སོགས་ལྷན་ཞུགས་གནང་འདུག་ཅིང་སྐབས་དེར་སྲིད་སྐྱོང་མཆོག་གིས། དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་དེ་ནི་འགྲན་བསྡུར་ཙམ་མིན་པར་གཞོན་སྐྱེས་ཚོས་བོད་ཀྱི་རིག་གཞུང་སྲུང་སྐྱོབ་ལ་ཞབས་འདེགས་སྒྲུབ་བཞིན་པ་མཚོན་འདུག་ཅེས་འཁྲབ་སྟོན་པ་ཚོར་བསྔགས་བརྗོད་གནང་སོང། གཙོ་བོ་དེ་ང་རང་ཚོས་རིག་གཞུང་གཅེས་སྐྱོང་གི་ལས་རིམ་འདི་ནང་ལོགས་ལ་ཞུགས་ཐུབ་པ་དང། དེ་འབྲེལ་གྱི་སོ་སོའི་གི་ལེགས་སྐྱེས་ཕུལ་ཡག་གི་གོ་སྐབས་བྱུང་བ་དག་ནང་གལ་ཆེན་པོ་གཅིག་དང་རྩ་ཆེན་པོ་གཅིག་རྩིས་དགོས་ཡག་འདུག་སེ་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་རིང་རྒྱ་ལུ་དང་རྔོན་པ་རུ་ཁག་གི་འཁྲབ་སྟོན་པ་ཚང་མ་ལོ་ལེགས་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡག་དང་ཨ་ནི་ལོ་རྟག་པ་རེ་བཞིན་ད། རྒྱུན་གཏན་སྲོལ་རྒྱུན་གྱི་སོ་སོའི་ཁ་ཕྱོགས་རེད་ད། རྐང་བྲོ་གླུ་གཞས་གང་ཡིན་པ་དེ་ཙམ་དུ་མ་ཡིན་པའི་གི་ཨ་ནི་དབྱར་སྐྱིད་སྐབས་ལ་ཡ་དམིགས་བཀར་གྱི་ཨ་ནི་ལས་རིམ་གསར་པ་དེ་འདྲ་བཟོས་གནང་བྱས་ཨ་ནི་འཕེལ་རིམ་གྱི་ཕྱོགས་སུ་འདུག་སེ་ནི་འགྲོ་བསྡད་ཀྱི་ཡོད་རེད། གཞན་ཡང་ཐེངས་འདིའི་དབྱར་སྐྱིད་འགྲན་བསྡུར་ཐོག་བོད་ཀྱི་ཟློས་གར་སྒྱུ་རྩལ་རིག་གནས་ཐོག་མཁྱེན་རྒྱ་ལྡན་པའི་གཟུ་དཔང་མི་གྲངས་དགུ་གདན་ཞུས་གནང་འདུག་པ་དང་རུ་ཁག་གཉིས་ཀྱིས་རྐྱང་གཞས་རེ་དང་འཁྲབ་གཞས་གསུམ་རེ། དེ་བཞིན་འབྲས་དཀར་དང་དགོད་བྲོའི་གཏམ་གླེང་བཅས་འཁྲབ་སྟོན་གཟིགས་འབུལ་ཞུས་སོང་ལ། ད་དུང་མཛད་སྒོའི་ཐོག་བོད་ཀྱི་ཟློས་གར་ཚོགས་པའི་དྲུང་ཆེ་ལས་ཐོག་བསོད་ནམས་ཆོས་འཕེལ་ལགས་ནས་འདས་པའི་མི་ལོ་ཧྲིལ་པོ་ཉི་ཤུ་རིང་ཟློས་གར་ཚོགས་པ་དེ་ཉིད་ལ་ཞབས་འདེགས་བསྒྲུབས་པའི་ཆེ་བསྟོད་སླད་གྲུབ་ཆེན་ཐང་སྟོང་རྒྱལ་པོ་ཡི་སྐུ་བརྙན་དང་དེ་བཞིན་བསླབ་པ་མཐར་སོན་པའི་བྲོ་བ་གཞོན་པ་རྣམས་ལ་ཕྱག་འཁྱེར་བཅས་གསོལ་སྩལ་གནང་སོང།

ཁོར་ཡུག་དོན་གཉེར་བ་ཨ་ཉག་སེང་གྲགས་ལགས་སོགས་བོད་མི་མང་པོ་ཞིག་ལ་ཆབ་སྲིད་ཀྱི་དགོས་མཁོ་དང་བསྟུན་ནས་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་པའི་ཉེས་པ་བཙུགས་ནས་བཙོན་འཇུག་བྱས་པའི་གནས་ཚུལ་དེ་དག་རྒྱ་ནག་གཞུང་གི་བཙོན་པའི་ཐོ་གཞུང་ནས་མེད་པ་བཟོ་བཞིན་ཡོད་པའི་སྐོར་དུ་མི་གཉིས་པ་དེས་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བཞི་ཉིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་དེའི་སྐོར་ཁུངས་ལྡན་གྱི་གནས་ཚུལ་ཤེས་རྟོགས་བྱུང་བ་ལ་གཞིགས་ན། བོད་ཀྱི་སྐད་ཡིག་གི་ཐོབ་ཐང་རྩོད་ལེན་པ་བཀྲ་ཤིས་དབང་ཕྱུག་ལགས་ལ་རྒྱལ་ཁབ་ཁ་བྲལ་ལ་ངན་སྐུལ་ཟེར་བའི་ཉེས་མིང་འོག་བཙོན་འཇུག་ཁྲིམས་ཆད་བཏང་བའི་གནས་ཚུལ་རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་དུ་མི་གསལ་བ་མ་ཚད་ཁོང་རང་ཉིད་གློད་འགྲོལ་ཐོབ་པའི་སྐབས་སུའང་ཁོང་ལ་བཙོན་འཇུག་གི་ཁྲིམས་ཆད་བཏང་བའི་ཡིག་ཆ་སྤྲད་མེད་པ་དང་སུན་གཙེར་བཏང་བའི་སྐོར་མིག་གིས་རིག་རྒྱུ་མེད་པར་བཟོས་པ་དེ་དག་ནི་རྒྱ་ནག་རང་ཉིད་ཀྱི་ཁྲིམས་དང་འགྲོ་བ་མིའི་ཐོབ་ཐང་དང་འགལ་བ་ཞིག་ཡིན་པའི་གནས་ཚུལ། སྤེལ་འདུག། དེ་ནས་གནས་ཚུལ་དེའི་སྐོར་དེང་སྐབས་ཡོ་རོབ་ཀྱི་རྒྱལ་ཁབ Spain དུ་བཞུགས་བཞིན་པ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་དང་རྒྱ་ནག་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ། ད་བཀྲ་ཤིས་དབང་ཕྱུག་ལྟ་བུ་འདི་ནས་གི་རྒྱ་ནག་གི་འཛིན་བཟུང་བྱེད་བཅུག་གི་མི་འདི་ཚོ་ཡིན་ན་ཁོ་བཙོན་ཁང་ནས་གློད་འགྲོལ་བཏང་ནས་ཨ་ནི་ད་ལྟ་ཡིག་ཆ་དེ་ཚོ་རག་གི་མེད་ཡ། ཡིག་ཆ་དེ་ཁྲིམས་འགལ་གིས་བཀག་ཉར་བྱས་ཡ་དེ་མ་ཚད་ཨ་ནི་ཁོ་རང་ཚོ་ད་ཁྲིམས་ཁང་ནས་ཐོན་ཡོང་དེ་གི་ཐོན་ཚར་རེད་དེ་ད་བཀྲ་ཤིས་དབང་ཕྱུག་འདྲ་བོ་མཚོན་ན་ཁྲིམས་ཁང་ནས་ཐོན་ནས་ལོ་གཉིས་རེད་དེ་ཁོ་རང་དངོས་གནས་བཤད་ན་རྒྱ་ནག་གི་ཁྲིམས་གི་ནང་ནས་ཁྲིམས་ཁང་ནས་ཐོན་ཚར་གི་ཉི་མ་ནས་བཟུང་དེ་ཁོ་རང་བལྟས་ཏེ་ལྟར། གཙང་མ་སྤྱིར་བཏང་གི་མི་འདྲ་བོ་ཆགས་བསྡད་ཡོད་རེད། དེ་ཁོའི་ཐོབ་ཐང་རེད་དེ་འདྲའི་རེད་དེ་ད་ལྟ་ཡིན་ན་ཡང། ད་ཁོ་རང་ལ་རྦད་དེ། ཁོ་རང་གི་ཁྲིམས་རྩོད་པར་ཐུག་མ་ཆོག་ཡ་དང། ད་ག་ནང་བཞིན་ཁོ་རང་ཕྱི་ལོགས་བར་འགྲོ་ན་རྦད་དེ་ཆོག་མཆན། བཀའ་ཁྲོལ་ཞུས་ནས་མ་གཏོགས་ཕྱི་ལོགས་བར་འགྲོ་མ་ཆོག་ཡ་ཁོ་བསྡད་ས་ནས་ཕྱི་ལོགས་བར་ཐོན་མ་ཆོག་ཡ་ལ་སོགས་པ། ད་དེ་འདྲའི་ཡི་སུན་གཙེར་དང་དཀའ་ངལ་མང་པོ་ཅིག། མུ་མཐུད་དུ་བཟོས་དང་བཟོ་བཞིན་པ་དེ་ཚོ། ད། ཕྱོགས་གཅིག་ནས་བཤད་ན་རྒྱ་ནག་ཁོ་རང་ཚོའི་ཁྲིམས་དང་འགལ་དོན་རེད། ཕྱོགས་གཅིག་ནས་རྦད་དེ་འགྲོ་བ་མིའི་ཐོབ་ཐང་གི་སྒང་ནས་བཤད་ན། ཁོ་རང་ད་མིའི་དོ་བདག་དེའི་གིས་ཨ་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡ་ད་ཚབས་ཆེན་གི་གནས་སྟངས་ཅིག་རེད། ད་དེ་བཀྲ་ཤིས་དབང་ཕྱུག་གཅིག་པོ་མ་རེད་བོད་ནང་ལོག་གི་ཆབ་སྲིད་དང་འབྲེལ་བ་ཡོད་ཡ་ཡོད་བཙོན། བཙོན་ཟུར་དེ་ཚོ་ཨ་ནི་ཕྱི་ལོགས་ཐོན་ཡོང་སྟེ་དེའི་དཀའ་ངལ་དེ་མི་ཚེ་གང་གི་དཀའ་ངལ་དེ་འཕྲད་བསྡད་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད། ད་དེ་འདྲའི་སྐོར་ལ་དེའི་རིགས་དེ་ལ་ནི་རྒྱལ་སྤྱིའི་ཐོག་ནས་ཡིན་ན་འདྲ། ནི་ང་ཚོ་བོད་པའི་སྤྱི་ཚོགས་ནས་ཡིན་ན་འདྲ་དོ་སྣང་བྱས་ནས་དེའི་གནད་དོན་སྒང་ནས་ནི་ཁོ་རང་ཚོ་ལ་སྤྱིར་བཏང་གི་མིའི་གི་ཐོབ་ཐང་རག་ཡའི་སྒང་ལ་ནི་ཤུགས་རྒྱག་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་བསམ་གྱི། བོད་མི་སྐད་ཡིག་དོན་གཉེར་བ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཨ་རིའི་ནིའུ་ཡོག་དུས་དེབ་ལ་ས་གནས་ཀྱི་རྒྱ་ནག་གི་དཔོན་རིགས་ཀྱིས་བོད་མིའི་སྐད་ཡིག་དང་རིག་གཞུང་བཅས་ཀྱི་ཐད་ལ་རང་དབང་སྤྲོད་བཞིན་མེད་པར་ཁྲིམས་གཏུག་བྱེད་རྒྱུའི་འཆར་གཞི་ཡོད་པའི་སྐོར་བཤད་པ་དང་དེའི་ཆེད་དུ་ལས་འགུལ་ནང་ཞུགས་པ་སོགས་ལ་བརྟེན་ནས་ཁོང་ལ་ཁ་བྲལ་གྱི་ངན་སྐུལ་བྱས་པ་སོགས་ཀྱི་ཉེས་མིང་བཏགས་ནས་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བདུན་ཉིན་ཁོང་ལ་རྒྱ་ནག་གཞུང་གི་ཉེན་རྟོག་པས་འཇུ་བཟུང་བྱས་ཏེ། སྒ་སྐྱེ་དགུ་མདོ་རུ་ཁྱོན་ལོ་ལྔ་རིང་དུ་བཙོན་འོག་བཅུག་པའི་སྐབས་སུ་རྡུང་རྡེག་མནར་གཅོད་ཚོད་མེད་མྱོང་ཡོད་པ་དང། དེ་ནས་ཁོང་ལ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དང་པོའི་ནང་བཙོན་འོག་ནས་གློད་བཀྲོལ་བཏང་ཡོད་ཀྱང། ཁོང་བཙོན་ནས་གློད་བཀྲོལ་བཏང་བའི་སྐབས་སུ་དེའི་སྐོར་ཡིག་ཐོག་ནས་གང་ཡང་སྤྲད་མེད་པ་མ་ཚད་ཁོང་ལོ་ལྔ་རིང་དུ་བཙོན་འཇུག་བྱས་པའི་ཁྲིམས་ཁང་གི་ཐག་གཅོད་ཀྱི་སྐོར་ཡང་རྒྱ་ནག་གི་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནས་རིག་རྒྱུ་མེད་པ་བཟོས་ཡོད་པ་རེད། དེ་བཞིན་ཡང་བོད་མདོ་སྨད་མགོ་ལོག་ཁུལ་གྱི་བོད་མི་འབྲོག་པ་དང་ཁོར་ཡུག་དོན་གཉེར་བ་ཨ་ཉག་སེང་སྒྲ་ལགས་ཀྱིས་ས་གནས་སུ་ཁོར་ཡུག་སྲུང་སྐྱོབ་དང་ས་གནས་དཔོན་རིགས་ཀྱི་ལྐོག་ཟ་རུལ་སུངས་སོགས་ཀྱི་གནས་ཚུལ་ཐེར་འདོན་བྱས་པ་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་དགུ་པའི་ནང་དོ་དམ་བཀག་ཉར་གྱིས་སྤྱི་ལོ་ཉིས་སྟོང་བཅོ་དགུ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་མི་མང་འདུ་སྐོང་གིས་སྤྱི་ཚོགས་ནང་དཀྲུག་རྐྱེན་སློང་བའི་ཉེས་མིང་འོག་ལོ་བདུན་གྱི་རིང་དུ་བཙོན་དུ་བཅུག་ནས་ཡོད་པ་དེ་དག་ཀྱང།

ཐོག་མ་ཉེས་ཆད་ད་དེ་ཚོ་ཚང་མ་ངོས་ལེན་མ་བྱས་ནས་ཕར་སློག་བྱ་ཡ་རེད། ད་ད་ལྟ་ཡིན་ན་ཁོ་རང་གི་ཁྲིམས་རྩོད་པ། ལིས་ད་ལྟ། ད་རྒྱ་ནག་གི་ཆེས་མཐོའི་མི་དམངས་ཁྲིམས་ཁང་ཟེར་ཡ་ཅིག་ཡོད་རེད་དེ་གི་ཁྲིམས་ཁང་སྐོར་སྐྱོད་ཁྲིམས་ཁང་ཅིག་ཤི་ཨན་ན་ཡོད་རེད་དེའི་ནང་ལོགས་ལ་ཡ། ཡང་བསྐྱར་ད་ཡ། ག་རེ་ཟེར་དགོས་རེད། གཏུག་བཤེར་ཟེར་ཡ་གཅིག་ཡོད་རེད་ད་དེ་ཁྲིམས་ཀྱི་ཚིག་རེད་དག་ཞི་ཟེར་ཡ་ད་ང་ཚོ་སྤྱིར་བཏང་གི་བོད་སྐད་ནང་ཡ་གཏུག་བཤེར་བྱེད་ཀྱི་ཡོད་རེད་ད་དེ་ཡང་ཁོ་རང་ཚོ་དཔེ་དེ་རྒྱུ་མཚན་འདྲ་མིན་བཙལ་ནས་ནི་དཀའ་ངལ་འཕྲད་ཡ་གི་ཉེན་ཁ་ཅིག་མཐོང་གི་ཡོད་རེད་ད་དེ་ཕལ་ཆེར་ལྟ་དུས་དེའི་སྒང་ལ་ཁོ་རང་ཚོ་གི་མ་འོངས་པ་ན་ཡང་མུ་མཐུད་དུ་དེ་འདྲ་གི་ད་ཁ་གཡར་ས་བཙལ་ནས་ནི་ཁོ་རང་གི་ཁྲིམས་ཐག་བཅད་རྒྱུ་དེ་ལ་འགྱུར་བ་མ་བཏང་ཡ་ལ་ཁོ་རང་ཚོའི་འབད་བརྩོན་བྱེད་ཀྱི་ཡོད་པ་དང་ཁོ་རང་ཚོའི་ལས་བྱེད་ཀྱི་བྱ་སྤྱོད་སྒང་ནས་མཐོང་ཆུང་དང་དང་ཅིག་དམའ་འབེབས་ཀྱི་རྣམ་འགྱུར་དེ་བསྟན་ཡོང་གི་ཡོད་ཡ་ཟེར་ཡོང་འདྲ་བོ་ཅིག་རེད་ལ། ཡང་རྒྱ་ནག་གི་བཙོན་པའི་ཐོ་གཞུང་གི་ནང་ནས་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཕྱིར་བཏོན་བྱས་པའི་ལས་གཞི་དེ་བོད་རང་སྐྱོང་ལྗོངས་ཟེར་བའི་མངའ་ཁོངས་ཙམ་མ་ཚད་རྒྱ་ཞིང་ཆེན་གཞན་དུ་ཟླ་བསྒྲིལ་བྱས་པའི་བོད་ཀྱི་ས་ཁུལ་ཁག་གི་ཆབ་སྲིད་ཀྱི་བཙོན་པའི་གནས་ཚུལ་རྣམས་ཀྱང་ཡོངས་ཁྱབ་ཐོ་གཞུང་ནས་མེད་པར་བཟོ་བཞིན་ཡོད་པ་དང་བྱ་སྤྱོད་དེ་དག་ལ་བརྟེན་ནས་རྒྱ་ནག་གཞུང་གིས་སྔ་རྗེས་སུ་བོད་ནང་གི་བོད་མི་ག་ཚོད་ཙམ་ལ་སྲུང་བའི་ཁྲིམས་ཆད་དང་བཙོན་འཇུག་ཁྲིམས་ཆད་བཏང་ཡོད་པ་ཤེས་རྟོགས་མི་ཐུབ་པར་བཟོ་བཞིན་ཡོད་པ་བཀོད་གདའ། དེ་ཡང་གནས་ཚུལ་དེའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་དང་རྒྱ་ནག་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས། ད་དེ་ཟེར་ཡོང་འདྲ་བོ་ཅིག་རེད་ད་ངོ་མ་ང་ཚོས་ད་བོད་པ་སྤྱི་ཚོགས་ནང་ཡིན་ན་འདྲ་ང་ཚོ་འགྲོ་བ་མིའི་ཐོབ་ཐང་གི་ངོས་ནས་རྒྱ་ནག་གཞུང་གིས་བོད་ཀྱི་ཆབ་སྲིད་དང་འབྲེལ་བ་ཡོད་ཡ་ཟེར་ཡ་ད་ཁོ་རང་ཚོ་བཤད་ཡ་རེད་ད་ཁོ་རང་ཚོའི་ཆབ་སྲིད་དང་འབྲེལ་བ་འདུག་ངོ་ནི་དོན་དམ་པའི་ཆབ་སྲིད་དང་འབྲེལ་བ་ཡོད་བ་མ་རེད་རིག་གཞུང་དང་སྐད་དང་ཡི་གེ་ཁོར་ཡུག་ལ་སོགས་པ་ཁོག་ཟ་རི་སོང་ལ་སོགས་པ་དེ་སྲུང་སྐྱོབ་བྱེད་མཁན་གྱི་མི་དེ་ཚོ་ལ། ཨ་ནི་ཆབ་སྲིད་ཀྱི་གནད་འགག་ཟེར་ནས་ཨ་ནི་ཁོ་ཚོ་ད་འཛིན་བཟུང་བྱས་ཡག་དང་བཀག་ཉར་བྱས་ཡག་དང་ཁྲིམས་ཐག་བཅད་ཡག་དེ་ཚོའི་གི་གི་ཁོ་ཚོ་ཁྲིམས་ཁང་ནང་གི་ཡིག་ཆ་དེ་ཚོ་སྤེལ་ཏེ་ཕྱི་ལོགས་བ་ཐོན་ཡག་དང་ཨ་ནི་ཡོངས་བསྒྲགས་གི། ད་ག་རེ་ཟེར་རེད། ཡོངས་ཁྱབ་བྱེད་ས་གི་གི་ད་ཅིག། དྲ་རྒྱ་ཡིན་ན་དེ་ཚོའི་སྒང་ལ་འགོད་ཀྱི་མེད་ཡ་དེ་ང་ཚོ་ཤེས་གི་ཡོད་རེད། ཡིན་ན་ཡང། ད་ང་ཚོ་གིས་དེའི་གནད་དོན་གཅིག་མཐོང་གི་ཡོད་ད་ཡིན་ན་རྗེས་ནས་ང་ཚོས་ད་ཁྲིམས་ཁང་དང་ཁྲིམས་རྩོད་པ་དང་དེ་ཚོ་མཉམ་འབྲེལ་བྱས་ནས་དེ་ཚོ་མཉམ་དུ་མཉམ་འབྲེལ་བྱས་ནས་ཞིབ་འཇུག་བྱས་ཡོང་དུས་སྒང་ལ་ད་དེ་ཁྲིམས་འགལ་གཅིག་ཡིན་པ་དང་ཨ་ནི་ད་ངོ་མ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ཟེར་ཁོ་རང་ཚོ་གིས་ཞིབ་འཇུག་བྱེད་ཡ་དེ་བོད་རང་སྐྱོང་ལྗོངས་ལྗོངས་ནང་གཅིག་པུ་རེད་ཨ་ནི་ཁོ་རང་ཚོ་བོད་རང་སྐྱོང་ལྗོངས་ལ་དེ་འདྲ་བྱུང་གི་འདུག་ཟེར་ཡ་མ་གཏོགས་ཨ་ནི་གནས་ཚུལ་སྤེལ་ཡོད་མ་རེད་ད་ང་ཚོ་གིས་ད་རིང་རྩད་གཅོད་བྱས་ནས་ཞིབ་འཇུག་བྱས་ནས་གནས་ཚུལ་རག་ཡ། ཡིན་ན། ད། བོད་རང་སྐྱོང་ལྗོངས་མ་ཡིན་པའི་ཕྱི་ལོགས་ཀྱི། ནི། མདོ་སྟོད་སྨད་ག་བ་ཡིན་ན། ནི། ད་རྒྱ་ནག་གི་བཤད་ཡ་གི་ཆབ་སྲིད་དང་འབྲེལ་བ་ཡོད་ཡ། བཙོན་པ་དེ་ཚོ་གི་ཡིག་ཆ། ཁོ་རང་དོ་བདག་ལ་སྤྲད། མ་སྤྲད་ཡ་དང། དེ་ནང་བཞིན་རྒྱལ་ཡོངས་ཀྱི། ད་ལྟ། ཁྲིམས་ཐག་བཅད་རྒྱུ་གི། དཔང་རྟགས་ཀྱི་ཡིག་ཆ་བཞག་ས་གི་ཡིག་མཛོད་དེའི་ནང་ལོགས་ལ་ཨཱ་ནི་ཁོ་ཚོས་མཐོང་གི་མེད་ཡ་དེ། མཐོང་གི་མེད་ཡ་དེ་ཨཱ་ནི་སེའུ་འདྲ་བོ་ཞིག་རེད་ལ། ད་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོག་ཞུས་ཟིན་པ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།